ཟླ་བ་འདིའི་ཚེས་བཅུ་དགུ་ཉིན་གྱི་ཉིན་གུང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་ཞབས་སོར་བདེ་བར་འཁོད་སྐབས་གནམ་ཐང་དུ་དབུས་བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་བཀའ་བློན་མཆོག་དང། ལྡི་ལིའི་བོད་ཀྱི་སྐུ་ཚབ་དོན་གཅོད་དང་དྲུང་ཆེ་དེ་བཞིན་རྒྱ་གར་རྒྱལ་ས་ལྡི་ལིའི་རྟེན་གཞི་བྱས་པའི་རྒྱལ་སྤྱིའི་ནང་བའི་མཐུན་ཚོགས་ཀྱི་སྐུ་ཚབ་སོགས་ནས་ཕེབས་བསུ་དང་དེ་བཞིན་ཕེབས་ལམ་གཡས་གཡོན་དུ་རྒྱལ་ས་ལྡི་ལིའི་ནང་གནས་སྡོད་བོད་མི་དང།

གོ་ལའི་ནང་བའི་ཆེས་མཐོའི་ལྷན་ཚོགས་ཐེངས་དང་པོ་དེ་ཚོགས་རྒྱུའི་ཐོག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཚོགས་མགོན་དུ་ཆིབས་བསྒྱུར་གནང་རྒྱུ་ཡིན་པ་དགའ་ལྡན་ཕོ་བྲང་གི་དྲུང་ཆེ་འཆི་མེད་རིག་འཛིན་ལགས་ཀྱིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ཡོད། དེ་བཞིན་གོ་ལའི་ནང་བའི་ཆེས་མཐོའི་ལྷན་ཚོགས་ཐེངས་དང་པོའི་ཉིན་དང་པོའི་དབུ་འབྱེད་མཛད་སྒོར་རྒྱ་གར་གྱི་སྲིད་བློན Narendra Modi མཆོག་ཕེབས་རྒྱུ་དང་ཉིན་གཉིས་པའི་ཚོགས་མགོན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་གྱིས་ཚོགས་བཅར་བ་ཡོངས་ལ་བཀའ་སློབ་བཀའ་དྲིན་སྩོལ་རྒྱུ་ཡིན་པ་རེད། གོ་ལའི་ནང་བའི་ལྷན་ཚོགས་དེ་ལྟ་བུར་རྒྱ་གར་གཞུང་གིས་གོ་སྒྲིག་གནང་བ་ལྟ་བུར་ཐོག་མ་དེ་ཡིན་ཞིང་ད་ཐེངས་ཀྱི་ཚོགས་འདུ་དེའི་ཐོག་གཙོ་བོ་ནང་བའི་ལྟ་གྲུབ་ལག་ལེན་གནང་བ་བརྒྱུད་ནས་དེང་དུས་འཛམ་གླིང་ནང་འཕྲད་བཞིན་པའི་དཀའ་ངལ་ཁག་ལ་གདོང་ལེན་གནང་ཕྱོགས་དང་དེ་མིན་ནང་བའི་མཁས་པ་རྣམས་དང་དགེ་འདུན་པ་རྣམས་ལ་སྡིངས་ཆ་སྤྲད་ནས་སྟོན་པ་བཅོམ་ལྡན་འདས་ཀྱིས་གསུངས་པའི་ནང་ཆོས་ཀྱི་རིན་ཐང་ཁག་ལག་ལེན་བསྟར་ཏེ་འཛམ་གླིང་ཁྱོན་ཡོངས་ནང་ཞི་བདེ་དང་མི་དམངས་ཕན་ཚུན་བར

འགག་རྩའི་རྩོད་རྙོག་ཁག་ནང་བའི་ལྟ་གྲུབ་དང་ལག་ལེན་བརྒྱུད་ནས་སེལ་རྒྱུ་དང་དེ་ཡིས་ནང་བའི་མཁས་པ་རྣམས་དང་ནང་ཆོས་ཉམས་ལེན་གནང་མཁན་དེ་བཞིན་དབུ་ཁྲིད་རྣམས་ལ་ཀུན་ཁྱབ་རིན་ཐང་ཞི་བདེ་དང་བྱམས་བརྩེ་འཆམ་མཐུན་མཉམ་གནས་སོགས་ལ་བརྟེན་ནས་དཀའ་རྙོག་སེལ་ཐབས་སུ་ལམ་སྟོན་གནང་རྒྱུ་ཡིན་ཞིང། བོད་ཀྱི་བླ་ཆེན་མང་པོ་ཞིག་གདན་ཞུས་ལྟར་མཉམ་བཞུགས་གནང་གི་ཡོད་པ་རེད། ཡང་རྒྱལ་སྤྱིའི་ནང་བའི་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་གཞོན་པ་དགའ་ལྡན་ཤར་རྩེའི་མཁན་ཟུར་བྱང་ཆུབ་ཆོས་ལྡན་ལགས་ནས།

ཁྱིམ་བདག་ཅིག་དེ་ནས་ཁོ་ཕྱག་བདེ་ཐབས་བྱས། ད་ནི། ཁོར་ཡུག་སྲུང་སྐྱོབ་བྱས། ཨ་ནི་དེ་ནས་ད་ལྟ། རྒྱུན་བསྐྱངས་ནུས་པའི་དཔལ་འབྱོར་ཡར་རྒྱས། ཞི་བདེ་དང་ཁོར་ཡུག་ལ་འཕྲད་བཞིན་པའི་དཀའ་ངལ་ཁག་འཕྲོད་བསྟེན་དཔལ་ནཱ་ལེན་དྲའི་ནང་བའི་ཆོས་རྒྱུན་མི་ཉམས་རྒྱུན་འཛིན་དང་བདག་གཅེས་སྲུང་སྐྱོབ་བྱ་རྒྱུ། དེ་བཞིན་ནང་བའི་གནས་ཆེན་ཁག་གི་སྐོར་སོགས་ཀྱི་ཐད་ལ་བཀའ་བསྡུར་གནང་རྒྱུ་ཡིན་ཟེར། ད་རེས་ཀྱི་གོ་ལའི་ནང་བའི་ཆེས་མཐོའི་ལྷན་ཚོགས་དེ་བརྒྱུད་ནས་རྒྱ་གར་དང་ལོ་ངོ་སྟོང་ཕྲག་མང་པོའི་རིང་ནང་ཆོས་དང་རིག་གཞུང་སོགས་ཀྱི་ཐོག་འབྲེལ་བ་ཡོད་པའི་ལྷོ་ཤར་ཨེ་ཤེ་ཡ་དང་ཤར་ཨེ་ཤེ་ཡའི་རྒྱལ་ཁབ་ཁག་དང་མཉམ་དུ་འབྲེལ་ལམ་བསྐྱར་གསོ་གནང་རྒྱུ་མ་ཟད། ལྷན་ཚོགས་དེའི་གོ་སྒྲིག་གནང་མཁན་རྣམས་ཀྱིས་དེའི་ཐད་ཡིག་ཆ་ཞིག་རྒྱལ་སྤྱིའི་ཐོག་མཁས་པ་རྣམས་ཀྱིས་ཞིབ་འཇུག་གནང་སྐབས་དཔྱད་གཞིའི་ཡིག་ཆ་ལྟ་བུར་བེད་སྤྱོད་གནང་ཐུབ་པ་ཞིག་བཟོ་ཐུབ་པར་རེ་བ་གནང་གི་འདུག།

དུག་རླངས་ཕྱིར་འདོན་བྱས་པ་ལས་བྱུང་བ་ཞིག་ཡིན་པའི་སྐོར་གྱི་སྙན་ཐོ་ཞིག་བཏོན་ཡོད་པ་རེད། འདི་གའི་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་ནས་ཕྱི་ཚེས་བཅུ་དགུའི་ཉིན་གནས་ཚུལ་སྤེལ་བར་གཞིགས་ན། ཨ་རིའི་གྲོས་ཚོགས་ཀྱི་སྤྱི་མཐུན་ཚོགས་པའི་ཁྱབ་ཁོངས་ཀྱི་འཕྲོད་བསྟེན་དང་སློབ་གསོ་ངལ་རྩོལ་བ་དང། རྒན་ཡོལ་གླ་ཕོགས་སོགས་ཀྱི་ལས་དོན་ཁང་གི་ལས་བྱེད་དང་སྤྱི་མཐུན་ཚོགས་པའི་འཐུས་མི་སོགས་ནས་ཕྱི་ལོ་ཉིས་སྟོང་ཉེར་གཉིས་ལོའི་ཕྱི་ཟླ་བཅུ་པའི་ཚེས་ཉེར་བདུན་ཉིན་ཏོག་དབྱིབས་རིམས་ནད་འབྱུང་རྩ་ལ་རྩད་གཅོད་བྱས་ནས་སྙན་ཐོ་ཞིག་བཏོན་ཡོད་པའི་གྲོས་ཀྱི་ཚོགས་མི་མར་ཤལ་ལགས་ཀྱིས་ཟླ་བ་འདིའི་ཕྱི་ཚེས་བཅུ་བདུན་ཉིན་སྙན་ཐོ་གསར་པ་ཞིག་བཏོན་ནས་ཞིབ་འཇུག་དཔང་རྟགས་ཁག་གཉིས་ཀྱི་ཐོག་ནས་ཏོག་དབྱིབས་རིམས་ནད་ཐོག་མར་འབྱུང་ཁུངས་དེ་ནི་རྒྱ་ནག་གི་ཝུ་ཧན་ནད་འབུ་ཚོད་ལྟ་ཁང་ཡིན་པ་ར་སྤྲོད་བྱུང་བའི་སྙན་ཐོ་ཞིག་བཏོན་ཡོད་པ་རེད།

རྒྱ་ནག་གཞུང་གིས་འཛིན་བཟུང་བྱས་པའི་བཟའ་ཟླ་དེ་གཉིས་ཀྱི་ཐད་ལ་ལན་འདེབས་བྱས་མེད་ལ། པེ་ཅིན་གྲོང་ཁྱེར་གྱི་ཉེན་རྟོག་ལས་ཁུངས་ནས་ཀྱང་ད་ལྟའི་བར་གནས་ཚུལ་དེའི་ཐད་ལན་འདེབས་བྱས་མེད་པ་རེད། ཡིན་ནའང་རེས་གཟའ་ལྷག་པའི་ཉིན་རྒྱ་ནག་ཕྱི་འབྲེལ་ལས་ཁུངས་ཀྱི་མགྲིན་ཚབ་པ་ཝང་ཝིན་པིན་ཟེར་བས། ཐད་ཀར་མི་དེ་གཉིས་བརྗོད་མེད་ཀྱང། རྒྱ་ནག་གིས་ཁྲིམས་ལྟར་གྱོད་གཞི་ཐག་གཅོད་བྱེད་བཞིན་པ་དང། རྒྱ་ནག་གི་ནང་སྲིད་ལ་ཐེ་ཇུས་བྱེད་པར་ངོ་རྒོལ་ཡོད་ཚུལ་བཤད་ཡོད་པ་རེད།

བོད་མིའི་རང་དབང་དང་བདེན་མཐའ་སེལ་ཆེད་དུ་མུ་མཐུད་དུ་བོད་དོན་ལ་རྒྱབ་སྐྱོར་གྱི་ཕྱག་ལས་གནང་གི་ཡིན་ཞེས་ཨོ་སི་ཀྲི་ལི་ཡའི་བོད་དོན་རྒྱབ་སྐྱོར་གྱི་གྲོས་ཚོགས་འཐུས་མིའི་སྐུ་ཚབ་ཚོགས་ཆུང་གིས་གསར་འགོད་གསལ་བསྒྲགས་སྤེལ་ཡོད་པའི་སྐོར། ང་ཚོའི་གསར་འགོད་པ་བློ་བེ་ཡིས་བཞུགས་སྒར་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། ཉེ་ལམ་ནས་བཞུགས་སྒར་དུ་ཨོ་སི་ཀྲི་ལི་ཡ་གི་གྲོས་ཚོགས་འཐུས་མི་གི་བོད་དོན་རྒྱབ་སྐྱོར་གི་སྐུ་ཚབ་ཚོགས་ཆུང་ཞིག་ཆེད་ཕེབས་ཀྱིས་བོད་མིའི་དབུ་ཁྲིད་གོང་ས་མཆོག་དང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག། བོད་མི་མང་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་བཅས་ལ་མཇལ་འཕྲད་ཀྱིས་བོད་དོན་རྒྱབ་སྐྱོར་དང་འབྲེལ་བ་གི་གོ་བསྡུར་གནང་ཡོད་ཅིང། ཨོ་སི་ཁྲེ་ལི་ཡ་གི་གྲོས་ཚོགས་འཐུས་མི་གི་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་གཙོ་ཇེ་ནི་ཐི་རེ་སི་ལགས་དང། སུ་ཟན་ཐེམ་པེལ་མན་ལགས། ཤེ་རོན་ཁི་ལེ་ཌོན་ལགས་དང། སོ་ཕི་ཡ་སི་ཀེམ་སི་ལགས་བཅས་ནས་སྤྱི་ཟླ་བཞི་པ་གི་ཚེས་པ་བཅུ་དགུ་གི་ཉི་མ་བཞུགས་སྒར་གངས་སྐྱིད་ཕྱི་དྲིལ་ཚོགས་ཁང་དུ་གསར་འགོད་གསལ་བསྒྲགས་ཤིག་སྤེལ་སྐབས། ཚོགས་གཙོ་གྲོས་ཚོགས་འཐུས་མི་ཇེ་ནི་ཐི་རེ་སི་ལགས་ནས། བོད་མིའི་རང་དབང་དང་བདེན་མཐའ་སེལ་ཆེད་དུ་ཁོང་ཚོས་མུ་མཐུད་དུ་བོད་དོན་རྒྱབ་སྐྱོར་གྱི་ཕྱག་ལས་གནང་གི་ཡིན་པའི་འགྲེལ་བརྗོད་གནང་གི་འདུག།
we can you know we can keep on working we can keep on having hope and working for
ང་ཚོ་གོང་ས་མཆོག་ལ་མཇལ་ནས་གོང་ས་མཆོག་གིས་འཛམ་གླིང་སྤྱི་ལ་སྤྲད་པའི་རེ་བ་དང། བོད་ཀྱི་གནད་དོན་གལ་ཆེའི་ཐོག་དགོངས་པ་བཞེས་སྟངས་ཀྱིས་བློ་སྟོབས་དང་སེམས་ཤུགས་འཕེལ་བཅུག་སོང་བས། ང་ཚོས་མུ་མཐུད་བོད་དོན་བདེན་མཐའ་སེལ་བར་རེ་བ་བརྒྱབ་ཆོག་པ་དང། བོད་ཀྱི་རང་དབང་དང་བདེན་མཐའ་སེལ་ཆེད་རྒྱབ་སྐྱོར་དང་ཕྱག་ལས་གནང་གི་ཡིན་ཞེས་འགྲེལ་བརྗོད་གནང་གི་འདུག་ཅིང། གཞན་ཡང་ཨོ་སི་ཁྲེ་ལི་ཡ་གི་གྲོས་ཚོགས་ཀྱི་ཚོགས་གཙོ་གཞོན་པ་ཤེ་རོན་ཁི་ལེ་ཌོན་ལགས་ནས། མོ་རང་གིས་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོའི་ལམ་ལུགས་མཐོང་ནས་ངོ་མཚར་ཆེན་པོ་དང་དམངས་གཙོའི་དཔེ་སྟོན་ཧ་ཅང་ཡག་པོ་གཟིགས་ཐུབ་ཚོར་བ་དང། དེ་ནི་འཛམ་གླིང་གི་དམངས་གཙོའི་ལུང་པ་མང་པོ་ཟིག་གི་རེ་ལྟོས་འཆའ་ས་ཆགས་འདུག་ཅེས་འགྲེལ་བརྗོད་གནང་གི་འདུག། you are showing the world a model of democracy

ང་ཚོ་ཡང་ཁོང་ཚོར་རྒྱབ་སྐྱོར་བྱེད་པར་སྤོབས་པ་ཡོད་པ་མ་ཟད། ཨོ་སི་ཁྲེ་ལི་ཡའི་ནང་བོད་མི་ཚོས་རང་གི་རིག་གཞུང་སྐད་ཡིག་གཅེས་འཛིན་བྱེད་ཆོག་པ་གི་རང་དབང་སྲུང་སྐྱོབ་གནང་བར། བོད་མི་ཚོས་བཀའ་དྲིན་ཆེན་པོར་ཚོར་གི་ཡོད་པ་གཞུང་ལ་འབོད་སྐུལ་ཡར་ཞུ་གནང་གི་ཡིན་ཞེས་འགྲེལ་བརྗོད་གནང་སོང། གྲོས་ཚོགས་འཐུས་མི་ཁོང་རྣམ་པས་གོང་ས་མཆོག་ལ་མཇལ་འཕྲད་བཅར་སྐབས། གཙོ་ཆེ་ཤོས་གོང་ས་མཆོག་གིས་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་གོང་སྤེལ་གཏོང་དགོས་པ་དང། བོད་ཀྱི་ཁོར་ཡུག་གནས་སྟངས་ལ་ཐུགས་འཚབ་ཡོད་པ་སོགས་བཀའ་བསྩལ་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། བོད་ཀྱི་བརྩམས་སྒྲུང་བ་གྲགས་ཅན་སྟག་འབུམ་རྒྱལ་ལགས་ལ་ལྷ་ས་ཁུལ་གྱི་གཟེངས་རྟགས་ཤིག་ཐོབ་པའི་སྐོར་ང་ཚོའི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང་ཕྱི་ཟླ་བཞི་བའི་ཚེས་བཅུ་བདུན་ཉིན་བོད་ཀྱི་རྒྱལ་ས་ལྷ་སར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྐབས་གསུམ་པའི་བོད་ཀྱི་རྩོམ་རིག་སྒྱུ་རྩལ་དུས་དེབ་ཀྱི་ལོ་ཟུང་བྱ་དགའ་སྤྲོད་རྒྱུའི་ཚོགས་འདུ་འཚོགས་ཡོད་པ་དང། བོད་ཀྱི་བརྩམས་སྒྲུང་རྩོམ་པ་པོ་གྲགས་ཅན་སྟག་འབུམ་རྒྱལ་ལགས་ནས་བོད་ཀྱི་རྩོམ་རིག་སྒྱུ་རྩལ་དེབ་གསུམ་པའི་སྟེང་སྤེལ་བའི་འཚོ་བའི་རོལ་རྩེད་ཅེས་པའི་སྒྲུང་ཐུང་ལ་བྱ་དགའ་ཐོབ་ཡོད་པ་དང། ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་གི་བོད་ཀྱི་རྩོམ་རིག་སློབ་དཔོན་ཨ་འབྲུག་དཀོན་མཆོག་ལགས་ནས་སྟག་འབུམ་རྒྱལ་ལགས་ལ་མཚོན་ན་བོད་ཀྱི་དེང་རབས་རྩོམ་རིག་དང་ལྷག་པར་བརྩམས་སྒྲུང་གསར་རྩོམ་གྱི་ལོ་རྒྱུས་ཁྲོད་དུ། གྲུབ་འབྲས་ཡོད་པའི་དམིགས་བསལ་མི་སྣ་ཞིག་ཏུ་ངོས་འཛིན་དང་ཁོང་གི་བརྩམས་སྒྲུང་གི་ཁྱད་ཆོས་གཙོ་བོ་ཞིག་མི་སྣའི་སེམས་ཁམས་ཞིབ་འབྲི་དང་སྤུས་ཚད་དང་རྣམ་གྲངས་སོགས་ཀྱི་ངོས་ན་ཡོད་པ་འགྲེལ་བརྗོད་གནང་གི་འདུག། ཡང་དོན་ལ་ད་སྟག་འབུམ་རྒྱལ་བོད་ཀྱི་དེང་རབས་རྩོམ་རིག་གི་གསར་རྩོམ་ཁྲོད་ནས་ད་ལྷག་པར་གྱི་བོད་ཀྱི་བརྩམས་སྒྲུང་གསར་རྩོམ་གྱི་ལོ་རྒྱུས་ནང་ལོགས་ནས་དམིགས་བསལ་གྱི་མི་སྣ་འདྲ་བོ་ཞིག་ལ་བརྩི་གི་ཡོད་རེད། རྩོམ་པ་པོ་སྟག་འབུམ་རྒྱལ་ལགས་ནི་རྒྱ་ནག་རྒྱལ་ཡོངས་རྩོམ་པ་པོ་མཐུན་ཚོགས་ཀྱི་ཚོགས་མི་དང། མཚོ་སྔོན་ཞིང་ཆེན་རྩོམ་པ་པོ་མཐུན་ཚོགས་ཀྱི་རྒྱུན་ལས་ཡིན་པ་དང་ཁོང་ཉིད་ལོ་རབས་བརྒྱད་ཅུ་བའི་དུས་མཇུག་ནས་གསར་རྩོམ་གྱི་ལས་ལ་ཞུགས་འགོ་བཙུགས་ཡོད་པ་དང། ཡང་ཨ་འབྲུག་དཀོན་མཆོག་ལགས་ནས་སྟག་འབུམ་རྒྱལ་ལགས་ནི་བོད་ཀྱི་རྩོམ་པ་པོའི་སྡེ་ནས་རྩོམ་རིག་གསར་རྩོམ་ལ་འཇུག་སྔ་ཤོས་ཀྱི་གྲས་དང། བརྩམས་སྒྲུང་གསར་རྩོམ་གྱི་རྒྱུན་མུ་མཐུད་བསྐྱངས་བཞིན་ཡོད་པ་དང། བོད་ཀྱི་རྩོམ་རིག་གསར་རྩོམ་གྱི་རྩོམ་ལུས་གསུམ་སྟེ་སྒྲུང་རིང་དང་སྒྲུང་འབྲིང། སྒྲུང་ཐུང་གསུམ་གྱི་ནང་དུ་ཁོང་གི་གསར་རྩོམ་ཡོད་པ་མ་ཟད་དེ་དག་པར་སྐྲུན་གྱིས་སྤྱི་ཚོགས་སྟེང་འགྲེམས་སྤེལ་བྱས་པར། དཔྱད་བརྗོད་པ་དང་ཀློག་པ་པོའི་དགའ་བསུ་ཐོབ་ཡོད་པ་དང་ཁོང་གིས་གསར་རྩོམ་ཁྲོད་རྟོག་པ་འཆར་ཡན་རིང་ལུགས་ཀྱི་རྩོམ་ཐབས་དང་སྒྱུ་རྩལ་ཐད་ཚོད་ལྟ་བྱས་ཏེ་ལེགས་འགྲུབ་བྱུང་ཡོད་པའི་གྲས་ཡིན་པ་སོགས་འགྲེལ་བརྗོད་གནང་གི་འདུག། རྟོག་པ་འཆར་ཡན་རིང་ལུགས་ཀྱི་རྩོམ་ཐབས་ཀྱི་གཅིག་རྩ་དོན་འདི་གཅིག་སྒྱུ་རྩལ་གྱི་ཐབས་ལམ་འདི་ལྟ་སོགས་ནས་ཚོད་ལྟ་བྱེད་རྒྱུ། དཔེར་ན་ཉིན་གཅིག་གི་ཆོ་འཕྲུལ་ཟེར་ལྟ་སོགས་ཡིན་པ་ནི་གཅིག་བོད་ཀྱི་དེང་རབས་བརྩམས་སྒྲུང་ཁྲོད་ཀྱི་གཅིག་རྟོག་པ་འཆར་ཡན་རིང་ལུགས་ཀྱི་བརྩམས་སྒྲུང་སྔ་མའི་གྲས་དང་དེ་ནས་དེ་བཞིན་ལེགས་གྲུབ་བྱུང་བ་ནི་དཔེ་མཚོན་གྱི་བརྩམས་ཆོས་ཀྱི་གྲས་སུ་ངོས་འཛིན་བྱེད་གོ་ནི་དེ་འདྲའི་རེད། རྩོམ་པ་པོ་སྟག་འབུམ་རྒྱལ་ལགས་ནི་བོད་ནང་གི་དུས་དེབ་གྲགས་ཅན་སྦྲང་ཆར་དང། བོད་ཀྱི་རྩོམ་རིག་སྒྱུ་རྩལ། དེ་བཞིན་མི་རིགས་རྩོམ་རིག་དུས་དེབ་དང། མཚོ་སྔོན་པོའི་དུས་དེབ་སོགས་སུ་སྒྲུང་འབྲིང་དང་སྒྲུང་ཐུང། སྒྲུང་རིང་བཅས་གསར་རྩོམ་བརྩམས་ཆོས་བརྒྱ་ལྷག་སྤེལ་མྱོང་ཡོད་པ་དང་ཁོང་གི་བརྩམས་སྒྲུང་མང་པོ་ཞིག་རྒྱ་ཡིག་དང་དབྱིན་ཡིག། ཧྥ་རན་སིའི་སྐད་ཡིག་དང་འཇར་མི་ནིའི་སྐད་ཡིག། ཧོ་ལན་དང་ཉི་ཧོང་གི་སྐད་ཡིག་སོགས་སུ་བསྒྱུར་གནང་ཡོད་པ་དང། ཁོང་གི་བརྩམས་ཆོས་ཉིན་གཅིག་གི་ཆོ་འཕྲུལ་དང། དྲིན་ཅན་སོགས་བོད་ནང་གི་སློབ་འབྲིང་སྐད་ཡིག་དང་མཐོ་རིམ་སློབ་མའི་བོད་ཀྱི་སྐད་ཡིག་རྩོམ་རིག་ཆེད་ལས་ཀྱི་སློབ་དེབ་ཏུ་བདམས་ནས་སློབ་ཁྲིད་གནང་གི་ཡོད་པ་མ་ཟད། བཙན་བྱོལ་གྱི་མཐོ་རིམ་སློབ་ཆེན་ཁག་ཏུ་ཁོང་གི་བརྩམས་སྒྲུང་ཁག་ཅིག་སློབ་ཚན་དུ་བདམས་བསྒྲིགས་ཀྱིས་སློབ་ཁྲིད་གནང་བཞིན་ཡོད་པ་རེད་འདུག། རྩོམ་པ་པོ་སྟག་འབུམ་རྒྱལ་ལགས་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོར་མཚོ་སྔོན་ཞིང་ཆེན་མཚོ་ལྷོ་བོད་རིགས་རང་སྐྱོང་ཁུལ་མང་རྫོང་སུམ་མདོ་གྲོང་རྡལ་བན་ཤུལ་སྡེ་བར་སྐྱེས་ཤིང་རིག་གནས་གསར་བརྗེ་དང་འབྲེལ་རྒྱ་ནག་གིས་ཆེད་འཛུགས་བྱས་པའི་སྦྲ་དཀར་སློབ་གྲྭར་ཕྱིན་ཏེ་སློབ་སྦྱོང་བྱས་ཡོད་པ་དང། རིམ་པས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོ་ནས་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོའི་གྲངས་ཉུང་མི་རིགས་སྐད་ཡིག་ཚན་ཁག་ཏུ་ཟབ་སྦྱོང་གནང་ཡོད་པ་དང། ཁོང་གིས་གསར་རྩོམ་གནང་བའི་བརྩམས་སྒྲུང་ལ་ཧ་པ་གསོ་བའི་ཟིན་བྲིས་དང་སྒོ་ཁྱི་གཞན་ཡང་ཁྱི་རྒན། མི་ཚེའི་གླུ་དབྱངས། ཁྱི་དང་བདག་པོ། མི་རབས་གསུམ་གྱི་རྨི་ལམ་དང། ཁ་བ་མེད་པའི་དགུན་ཁ་སོགས་མང་དག་ཅིག་ཡོད་པ་དང་ཁོང་གིས་བརྩམས་སྒྲུང་ཕྱོགས་བསྒྲིགས་བྱས་པའི་དེབ་ལ་ལྷིང་འཇགས་ཀྱི་རྩྭ་ཐང་དང། རྒུད། གཞན་ཡང་སྟག་འབུམ་རྒྱལ་གྱི་སྒྲུང་འབྲིང་ཕྱོགས་བསྒྲིགས་སོགས་ཡོད་པ་དང་ཁོང་ལ་མཚོ་སྔོན་ཞིང་ཆེན་གྱི་སྤྱོད་ཡོན་གཉིས་ལྡན་གྱི་ཤེས་ཡོན་པའི་མཚན་གནས་དང་རྒྱ་ནག་གྲངས་ཉུང་མི་རིགས་ཀྱི་རྟ་མཆོག་བྱ་དགའ་གཙོས་རྩོམ་རིག་བྱ་དགའ་མང་དག་ཅིག་ཐོབ་ཡོད་པ་རེད་འདུག།

རྒྱ་ནག་གིས་དབྱིན་ཇིའི་མངའ་ཁུལ་དུ་ཕྱི་རྒྱལ་གྱི་མི་སེར་ལ་འཇིགས་སྐུལ་བྱ་རྒྱུ་མཚམས་འཇོག་དགོས་པའི་ཉེན་བརྡ་བཏང་ཡོད་པ་རེད། ཕྱི་ཚེས་བཅུ་གཉིས་ཉིན་རུའུ་ཁྲར་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་དོན། ཕྱི་ཚེས་བཅུ་དགུ་ཉིན་དབྱིན་ཇིའི་གཞུང་ཕྱོགས་ནས་བཤད་དོན། རྒྱ་ནག་དང་རྒྱལ་ཁབ་གང་འདྲ་ཞིག་ནང་དབྱིན་ཇིའི་ས་ཐོག་ཏུ་ཕྱི་རྒྱལ་གྱི་མི་སེར་ལ་རྣམ་པ་འདྲ་མིན་གྱི་འཇིགས་སྐུལ་གང་འདྲ་ཞིག་གནང་ངོས་ལེན་བྱ་ཐབས་མེད་པ་དང་དབྱིན་ཇིའི་ཉེན་རྟོག་མི་སྣས་གནད་དོན་དེར་ཞིབ་དཔྱོད་བྱེད་བཞིན་ཡོད་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད། ཉེན་བརྡ་དེའི་སྔོན་ལའང་དབྱིན་ཇི་གཞུང་གིས་ཆོག་མཆན་མེད་པའི་ཉེན་རྟོག་ལས་ཁུངས་ཟེར་བར་དོ་སྣང་ཆེན་པོ་བྱེད་ཀྱི་ཡོད་པ་མ་ཟད་རྟོག་དཔྱོད་ཞིབ་མོ་བྱ་རྒྱུ་ཡིན་པའི་སྐོར་བཤད་མྱོང་ཡོད་པ་རེད། གཟའ་འཁོར་འདིར་ཨ་མེ་རི་ཁའི་གཞུང་གི་དམིགས་བསལ་ཉེན་རྟོག་པས་ཨ་རིའི་ཉིའུ་ཡོག་གི་གྲོང་ཁྱེར་གྱི་རྒྱ་གྲོང་ཟེར་བར་གསང་བའི་ཉེན་རྟོག་ལས་ཁུངས་ཟེར་བའི་རྒྱ་རིགས་མི་སྣ་གཉིས་འཛིན་བཟུང་བྱས་ཡོད་འདུག་ལ། རྒྱ་ནག་ཕྱོགས་ནས་གནད་དོན་དེར་ངོས་ལེན་མ་བྱས་པར་རྒྱ་ནག་ལ་སྐྱོན་འཛུགས་དང་ནག་ཉེས་བཟོ་ཐབས་ཤིག་ཡིན་ཚུལ་གྱི་སྐྱོན་བརྗོད་བྱས་ཡོད་པ་རེད། གནས་ཚུལ་ནང་དུ་མུ་མཐུད་དུ་འཁོད་དོན། ཕྱི་ཚེས་བཅུ་དགུའི་ཉིན་དབྱིན་ཇིའི་ཉེན་རྟོག་བློན་ཆེན Chris Philp ལགས་ཀྱིས་ང་ཚོའི་གཞུང་ཕྱོགས་ནས་འཛམ་གླིང་གི་ས་ཕྱོགས་གང་སར་འདིའི་རིགས་ཀྱི་ལས་ཁུངས་བརྒྱ་ལྷག་ཡོད་པ་ཤེས་རྟོགས་བྱུང་ཡོད་པ་དང། དབྱིན་ཇིའི་གཞུང་ཕྱོགས་ནས་རྒྱལ་མཚམས་བརྒལ་ནས་ཕྱི་རྒྱལ་གྱི་མི་སེར་ལ་འཇིགས་སྐུལ་བྱེད་བཞིན་པའི་གནད་དོན་ལ་དོ་ཁུར་ཆེན་པོ་བྱེད་ཀྱི་ཡོད། གནད་དོན་འདིའི་རིགས་ལ་ངོས་ལེན་བྱེད་ཐབས་གཏན་ནས་མེད་ཅིང་ང་ཚོས་བྱ་ཐབས་ཡོད་དགུ་སྤྱད་ནས་དོན་དག་འདིའི་རིགས་མི་འབྱུང་བ་བྱ་རྒྱུ་ཡིན་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད། རྒྱ་ནག་རྒྱལ་ས་པེ་ཅིན་གྱི་ཁྲང་ཧྥུན་སྨན་ཁང་གི་མེ་སྐྱོན་ཁྲོད་དུ་མི་བཅུ་དགུ་རྐྱེན་འདས་སོང་ཡོད་པ་དང། དོན་རྐྱེན་དེ་དང་འབྲེལ་བའི་མི་སྣ་བཅུ་གཉིས་འཛིན་བཟུང་བྱས་ཡོད་པའི་སྐོར་གྱི་གསལ་བསྒྲགས་སྤེལ་ཡོད་པ་རེད། པེ་ཅིན་གྲོང་ཁྱེར་སྲིད་གཞུང་གིས་སྤྱི་ཚེས་བཅུ་དགུའི་ཉིན་ཁྲང་ཧྥུན་སྨན་ཁང་གི་མེ་སྐྱོན་གྱི་གནས་ཚུལ་ཕྱིར་བསྒྲགས་ཀྱི་ཚོགས་འདུ་ཞེས་པ་ཞིག་འཚོགས་འདུག་ལ། ཚོགས་ཐོག་ཏུ་ཁྲང་ཧྥུན་སྨན་ཁང་གི་རྨས་སྐྱོན་ཁྲོད་དུ། མི་བཅུ་དགུ་རྐྱེན་འདས་སོང་བ་དང། མི་སྣ་སུམ་ཅུ་སོ་དགུ་ལ་སྨན་བཅོས་བྱེད་བཞིན་པའི་སྒང་ཡིན་པ་དང། མི་སྣ་གསུམ་སྨན་ཁང་ནས་ཕྱིར་ཐོན་ཡོད་ཅིང། རྨས་སྐྱོན་བྱུང་བའི་མི་སྣ་བདུན་ཅུ་དོན་གཅིག་སྨན་ཁང་ནས་གནས་སྤོ་བྱེད་བཞིན་ཡོད་པའི་སྐོར་བསྒྲགས་ཡོད་པ་རེད། ཚོགས་ཐོག་ཏུ། པེ་ཅིན་གྲོང་ཁྱེར་གྱི་མེ་སྐྱོན་འགོག་སྲུང་ལས་ཁུངས་ཀྱི་འགན་འཛིན་གཞོན་པ་ཀྲོའུ་དབྱང་ཟེར་བས། མེ་སྐྱོན་གྱི་རྒྱུ་རྐྱེན་ལ་ཐོག་མར་དཔྱད་པ་ལྟར་ན། མེ་སྐྱོན་དེ་ནི་སྨན་ཁང་ནང་ཁུལ་དུ་བསྐྱར་བཟོ་བྱེད་པའི་སྐབས་སུ་འབར་སླ་བའི་འབྱུག་རྫས་ལ་མེ་ཤོར་བ་ལས་བྱུང་བ་ཞིག་ཡིན་པ་ལས།

རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ཁ་བ་ཅན་གྱི་ལེ་ཚན་ཞེས་པའི་ནང་དུ། གྲོས་འཆར་དོན་ཚན་བཅུ་བདུན་གྱི་རྗེས་སུ་རྒྱ་ནག་གི་གུང་ཁྲན་སྲིད་གཞུང་གིས་བོད་དུ་ཐོག་མའི་སྲིད་ཇུས་སྤེལ་སྟངས་ཀྱི་སྐོར་ལ། བསོད་ནམས་ཚེ་རིང་གིས་ངོ་སྤྲོད་བྱས་པ་ཞིག་ལ་བསྐྱར་དུ་གསན་རོགས་གནང།
རྒྱལ་སྤྱིའི་གསར་འགྱུར་ཁག་ལྟར་ན་ཁ་སང་རྒྱ་ནག་གི་ཧོང་ཀོང་དང་ཨོ་མོན་ལས་དོན་ཁང་གི་འགན་འཛིན་གཞོན་པ་ཀྲང་ཞོ་མིང་ཟེར་བ་དེས་ད་ལྟ་རྒྱ་ནག་གཞུང་གིས་ཧོང་ཀོང་གི་ཕྱེད་རང་སྐྱོང་ལྟ་བུའི་བཅའ་ཁྲིམས་དང་རྩ་ཁྲིམས་ལ་བསྒྱུར་བཅོས་གཏོང་འགོ་བརྩམས་ཡོད་པ་དང། ཧོང་ཀོང་གི་ནང་ལ་ཁྲིམས་ཀྱི་སྒྲོམ་གཞི་ཡག་པོ་ཞིག་བྱུང་བ་ཡིན་ན་ཧོང་ཀོང་གྲོས་ཚོགས་ཀྱི་རང་དབང་ལ་ཁྱད་གསོད་ཅི་ཡང་ཐེབས་གི་མ་རེད་ཅེས་བཤད་ཡོད། ཟླ་འདིའི་ཕྱི་ཚེས་བཅུ་གཅིག་ཉིན་ཧོང་ཀོང་གྲོས་ཚོགས་ཀྱི་དམངས་གཙོ་ཚོགས་པའི་འཐུས་མི་བཞི་ཕྱིར་འབུད་བཏང་བ་དང་དེའི་རྗེས་ནས་མི་གཉིས་མ་གཏོགས་དམངས་གཙོ་ཚོགས་པ་གི་འཐུས་མི་གཞན་ཚང་མས་དགོངས་པ་ཞུས་ཏེ་རྒྱ་ནག་གཞུང་གི་དམ་དྲག་གི་སྲིད་ཇུས་གསར་བ་དེ་ལ་ངོ་རྒོལ་བྱེད་བཞིན་ཡོད་པ་རེད། རྒྱ་ནག་གཞུང་གིས་ཧོང་ཀོང་ལ་རྒྱལ་ཁབ་གཅིག་ལ་ལམ་ལུགས་གཉིས་ཟེར་བ་དེ་ལག་བསྟར་བྱེད་རྒྱུ་གི་གྲོས་མཐུན་བཞག་ཡོད་མོད་ཡིན་ནའང་གྲོས་མཐུན་དེ་ལ་བརྩི་སྲུང་མི་བྱེད་པར་བཅོས་བསྒྱུར་དང་དམ་དྲག་སྔར་ལས་ཇེ་ཆེར་འགྲོ་བཞིན་ཡོད་པ་གསར་འགྱུར་བརྒྱུད་ལམ་ཁག་ཏུ་མཐོང་གསལ་ལྟར་རེད། འདིར་དྲན་གསོ་གཏོང་རྒྱུ་ཞིག་ནི་ཁ་སང་དེ་རིང་གི་ཧོང་ཀོང་གི་གནས་སྟངས་ནི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གྲངས་ཀྱི་བོད་ཀྱི་གནས་སྟངས་དང་འདྲ་ས་མང་བོ་ཞིག་ཡོད་པ་དེ་རེད། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་གི་ལོར་རྒྱ་ནག་གཞུང་དང་བོད་གཉིས་ཀྱི་བར་ལ་གྲོས་འཆར་དོན་ཚན་བཅུ་བདུན་ཟེར་བ་དེ་བཞག་རྗེས་རྒྱ་ནག་གཞུང་གིས་གྲོས་འཆར་དེ་ལ་བརྩི་འཇོག་བྱས་མེད། དེར་བརྟེན་རྒྱལ་བ་རིན་པོ་ཆེ་ཚང་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་ལོར་རྒྱ་གར་ལ་མི་ཕེབས་ཀ་མེད་བྱུང་བ་རེད། དེ་དུས་གྲོས་འཆར་དོན་ཚན་བཅུ་བདུན་བཞག་ནས་ལོ་བརྒྱད་ཀྱང་འགོར་མེད། སྐབས་དེའི་གནས་སྟངས་ཀྱི་སྐོར་རྒྱལ་བ་རིན་པོ་ཆེ་ཚང་གིས་ངེད་ཀྱི་ཡུལ་དང་ངེད་ཀྱི་མི་དམངས་ཞེས་པའི་ཁོང་གི་མཛད་རྣམ་གྱི་ནང་དུ་འདི་ལྟར་དྲན་གསོ་གནང་ཡོད། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོ་གྱི་སྤྱི་ཟླ་བརྒྱད་པར་དམག་དཔོན་ཀྲང་ཅིན་ཝུ་ལྷ་སར་འབྱོར་ཏེ་ཟླ་བ་གཉིས་ཀྱི་རྗེས་སུ་རྒྱ་མིའི་དཔོན་དམག་སུམ་སྟོང་ཙམ་ལྷ་སར་འབྱོར། དེའི་རྗེས་སུ་ཡང་བསྐྱར་དམག་གི་གྲངས་འབོར་གོང་ཙམ་ཞིག་འབྱོར་ཞིང། དམག་དཔོན་ནི་ཀྲང་གོ་ཧྭ་དང་ཐན་ཀོན་སན་རེད། སྐབས་དེར་ལྷ་ས་བའི་མི་ཕལ་བ་རྣམས་ནས་དམིགས་བསལ་དོ་སྣང་དེ་ཙམ་མ་བྱས་ཤིང་རང་གི་རྒྱལ་ཁབ་ལ་ཉམས་དམས་བྱུང་དུས་མི་ཕལ་བ་ཚོ་གི་སྤྱོད་ཚུལ་འདི་འདྲ་ཞིག་ཡིན་གྱི་རེད་བསམ་པ་བྱུང། ཟ་མ་དང་འདུག་ས་དགོས་པའི་སྐོར་བཤད་ནས་མ་གཏོགས་ཐོག་མའི་ཆར་རྒྱ་མིའི་དཔོན་རིགས་དང་ང་ཚོའི་གཞུང་གི་བར་ལ་འབྲེལ་བ་ཞིག་ཡོད་པ་མ་རེད། ཁོང་ཚོས་དེ་ལྟར་དགོས་ཚུལ་བརྗོད་པ་དེས་གྲོང་ཁྱེར་གྱི་ནང་ལ་དཀའ་ངལ་ཆེན་པོ་ཞིག་བྱུང། དེ་ནས་རྒྱ་མིས་ས་ཁང་གཡར་ལེན་དང་སྤུས་ཉོ་བྱས། ནོར་གླིང་བརྒལ་ཙམ་གྱི་གཙང་པོའི་འཁྲིས་སུ་དབྱར་དུས་སྤྲོ་སྐྱིད་གཏོང་ཡུལ་ལྷ་ས་བ་ཚང་མས་དགའ་བོ་བྱེད་པའི་ས་ཆ་ཡག་པོ་ཞིག་ཡོད་པ་དེར་རྒྱ་མིས་སྡོད་སྒར་ཆེན་པོ་ཞིག་བཟོས། ཁོ་ཚོས་འབྲུ་ཏོན་སྟོང་ཕྲག་གཉིས་གཡོར་དགོས་ཞེས་པའི་གྲངས་འབོར་དེ་ཙམ་ཞིག་བོད་གཞུང་གི་ངོས་ནས་ཁོ་ཚོར་གཡར་མ་ཐུབ་པས་དགོན་པ་ཁག་དང་སྒེར་གྱི་འབྲུ་ཁང་ཁག་ནས་གཡར་ལེན་བྱས། ཟ་ཆས་ཀྱི་རིགས་འདྲ་མིན་གཞན་དག་མང་བོ་དགོས་ཚུལ་བཤད་དེ་གྲོང་ཁྱེར་གྱི་ནང་གི་མཐུན་རྐྱེན་ལ་དཀའ་ངལ་བཟོས་ཤིང། རིན་གོང་རིམ་བཞིན་ཇེ་མཐོར་སོང་བ་རེད། དེའི་གཞུག་ནས་དམག་དཔོན་གཞན་ཞིག་དང་མི་གྲངས་སྟོང་ཕྲག་བརྒྱད་ནས་བཅུ་ཙམ་བར་ལྷ་སར་འབྱོར་ཏེ་ཁོང་ཚོས་སྡོད་སྒར་ཁག་ཅིག་ཟིན། ཁོང་ཚོར་བཟའ་བཅའ་དགོས་ཚད་ཀྱི་འགན་ཁུར་ལྗིད་མོ་གི་འོག་ཏུ་ང་ཚོའི་སྟབས་བདེའི་དཔལ་འབྱོར་དེ་ཉམས་རྒུད་དུ་སོང། རྒྱ་མི་ཚོས་གང་ཡང་འཁྱེར་མེད་ཀྱང་ཁོ་ཚོའི་དགོས་མཁོ་རྣམས་ང་ཚོ་ལ་ཕྲན་བུ་ཞིག་ཡོད་པ་དེའི་ནང་ནས་ལེན་རྐྱང་བྱས་པར་བརྟེན་གློ་བུར་དུ་འབྲུ་རིགས་དང་དེ་མིན་གྱི་ཟ་མ་གི་རིན་གོང་ལྡབ་བཅུ་འཕར་བ་དང་མར་གྱི་རིན་གོང་ལྡབ་དགུ་ཙམ། དངོས་རིགས་གཞན་ལ་རིན་གོང་ལྡབ་གཉིས་གསུམ་ཙམ་འཕར་སྟབས་ལྷ་ས་གི་མི་ཚོར་སྔར་བྱུང་མ་མྱོང་བའི་མུ་གེ་བྱུང་ལ་ཉེ་བའི་བསམ་བློ་ཐོག་མ་དེ་འཁོར་ཞིང་རྒྱ་མི་ལ་མི་དགའ་བའི་རྣམ་འགྱུར་སྡུག་རུ་སོང་ནས་བུ་ཕྲུག་ཚོས་སྐད་ཅོར་དང་རྒྱ་དམག་ལ་རྡོ་འཕེན་པ་སོགས་བྱས། མི་རྒན་པ་ཚོས་ཀྱང་བཟོད་སྒོམ་དཀའ་བའི་རྟགས་མཚན་སྟོན་གྱི་ཡོད་འདུག་བཀའ་ཤག་ཏུ་བདེ་སྡུག་ཞུ་འབོད་བྱེད་མཁན་མང་བོ་བྱུང་ཡང་བྱེད་ཐབས་གང་ཡང་ཡོད་མ་རེད། རྒྱ་དམག་རྣམས་བཅའ་སྡོད་བྱས་ཏེ་ཁོང་ཚོས་ང་ཚོའི་བསམ་འཆར་དང་ལེན་དང་གཞུང་ལ་རོགས་རམ་བྱེད་རྒྱུ་ཕར་ཞོག་དེ་ལས་ལྡོག་སྟེ་ཁོང་ཚོའི་དགོས་མཁོ་ཉིན་རེ་བཞིན་ཇེ་མང་དུ་སོང། འབྲུ་རིགས་ཏོན་སྟོང་ཚོ་གཉིས་དགོས་ཞེས་བཤད་པ་ཡང་ང་ཚོས་ཐབས་འཚོལ་བྱེད་དགོས་པ་བྱུང་བའི་མིང་ལ་བུ་ལོན་བཏགས་ཤིང་དེའི་སྐྱིན་ཚབ་བོད་དུ་བཟོ་གྲྭ་བཙུགས་ཏེ་སྤྲོད་རྒྱུ་ཡིན་ཚུལ་དམག་དཔོན་ཚོས་བཤད་ནའང་དེ་དག་ལག་ལེན་བྱས་ཡོད་པ་མ་རེད།

ཁྱེད་ཚོས་ཡུལ་གྱི་སྲུང་སྐྱོབ་བྱེད་དགོས་ན་དཔུང་དམག་རྣམས་ས་མཚམས་སུ་གཏོང་དགོས། གྲོང་ཁྱེར་གྱི་ནང་དུ་དཔོན་རིགས་འགའ་ཤས་དང་སྐུ་སྲུང་གང་འཚམ་བསྡད་ན་འགྲིག་ཞེས་བསམ་ཚུལ་རྣམས་ཞུམ་པ་མེད་པར་གསལ་བོར་བཤད་འདུག་རྒྱ་མིས་ཐོག་མའི་ཆར་ལན་འདེབས་མཁས་པོ་བྱས་ཏེ་དམག་དཔོན་ཀྲང་ཅིན་ཝུས་བརྗོད་གསལ། ང་ཚོའི་གཞུང་ནས་གྲོས་མཐུན་ལ་མིང་རྟགས་བཀོད་གསལ་ལྟར་རྒྱ་དམག་བོད་དུ་འཇོག་དགོས་ཤིང་སྡོད་ས་དང་ཟ་ཆས་སྤྲོད་དགོས། ཁོང་ཚོ་ནི་བོད་ཀྱི་ཐོན་སྐྱེད་ཡར་རྒྱས་དང་བཙན་རྒྱལ་རིང་ལུགས་ཀྱི་བཙན་ཤུགས་ལ་སྲུང་སྐྱོབ་བྱེད་པའི་ཆེད་དུ་ཡོང་བ་ཡིན། བོད་དོན་རྣམས་རང་མགོ་ཐོན་པ་དང་ས་མཚམས་ཀྱི་སྲུང་སྐྱོབ་བོད་མི་ཚོས་བྱེད་ཐུབ་ན་རྒྱ་དམག་རྣམས་ཕྱིར་རྒྱ་ནག་ཏུ་སོང་ཆོག་ཅེས་དང། ཁྱོད་ཚོ་ཁྱེད་རང་ཚོའི་རྐང་བའི་སྟེང་ལངས་ཐུབ་ན་ང་ཚོར་སྡོད་རོགས་ཞེས་བཤད་ཀྱང་ང་ཚོ་སྡོད་ཀྱི་མ་རེད་ཅེས་སོགས་བརྗོད་འདུག་ཀླུ་ཁང་བས་བརྗོད་གསལ། ང་ཚོའི་ས་མཚམས་སུ་ཉེན་ཁ་བཟོ་མཁན་རྒྱ་མི་མ་གཏོགས་མེད། ང་ཚོ་རང་མགོ་ཐོན་ནས་ལོ་བརྒྱ་ཕྲག་མང་བོ་ཕྱིན་སོང་ཞེས་དང་ཡང་ཚོགས་འདུ་གཞན་ཞིག་གི་ཐོག་ཏུ་ཁོང་གིས་དམག་དཔོན་དེར་བརྗོད་གསལ། ཁྱོད་ཚོས་བོད་ལ་རོགས་རམ་བྱེད་པའི་ཆེད་དུ་ཡོང་ཚུལ་བཤད་བཞིན་ཡོད་ནའང་ད་ཕན་རོགས་རམ་གང་ཡང་བྱས་མ་སོང་བ་མ་ཟད་རྒྱ་མི་བོད་དུ་ཡོད་པ་ཙམ་གྱིས་ང་ཚོར་དཀའ་ངལ་ཡོང་གི་འདུག་རྒྱ་མིས་ལས་ཀ་ཇི་བྱས་ལ་མི་མང་ནས་ཁོང་ཁྲོ་དང་འདོད་པར་མི་འབབ་པ་ཤུགས་ཆེར་འགྲོ་བཞིན་འདུག་ཡང་ཁོང་ནས་སྤྱིར་བཏང་དེ་ལ་གནད་འགག་མེད་ཀྱང་ང་ཚོར་གནོད་འགལ་ཆེ་བ་ཞིག་གྲོང་ཁྱེར་ལྷ་ས་གི་ཉེ་འཁོར་དུ་ཕྱུགས་ཟོག་གི་རུས་པ་མེར་སྲེག་གཏོང་བ་འདིས་བོད་མི་ཚོའི་ཆོས་དད་ལ་གནོད་ཅིང་འདི་ལ་མི་དགའ་བ་བྱེད་ཀྱི་འདུག་ཅེས་བརྗོད་འདུག། དེར་ཀྲང་ཅིན་ཝུའུ་གིས། མི་མང་ནས་དགའ་བོ་མི་བྱེད་པའི་རྒྱུ་རྐྱེན་ལ་གོ་བསྡུར་མ་བྱས་པར་དགའ་བོ་མི་བྱེད་མཁན་ང་ཚོའི་གཞུང་ནས་བཀག་འགོག་བྱེད་དགོས་ཞེས་དང་མི་མང་ཚོས་ཁྲོམ་དཀྱིལ་དུ་རྒྱ་མིར་མི་དགའ་བའི་གླུ་གཞས་ལེན་ཚུལ་ད་དུང་ཁོང་གིས་བོད་མི་ཚོས་རྒྱ་མིར་མཐུན་ལམ་ལེགས་པོ་བྱེད་དགོས་སྐོར་གྱི་ཡིག་ཟིན་ཞིག་ཀླུ་ཁང་བར་སྤྲད་དེ་འདི་བཞིན་དྲིལ་བསྒྲགས་བྱ་དགོས་བརྗོད་པར། ཀླུ་ཁང་བས་ཡིག་ཟིན་དེ་ཀློག་སྐབས་ཁྲོམ་དཀྱིལ་དུ་གླུ་གཞས་བཏང་མི་ཆོག་ཅེས་འཁོད་ཡོད་སྟབས། ཁོང་གིས་དེ་ལ་བཟོ་བཅོས་འབྲེལ་ཆགས་པོ་ཞིག་བྱས་འདུག་ཀྱང་ངའི་བསམ་པར་དེ་ལ་རྒྱ་མི་ཚོ་ཁོང་ཁྲོ་ཞི་ཐུབ་བྱུང་ཡོད་ཀྱི་མ་རེད། ཚོགས་འདུ་ཐེངས་མང་བོ་ཞིག་དེ་ལྟར་འཚོགས་སྐབས་རྒྱ་མིའི་བརྗོད་ནན་ཇེ་ཆེར་སོང་ཞིང་རྒྱ་རིགས་རྣམས་བོད་དུ་རོགས་རམ་གྱི་ཆེད་དུ་ཡོང་ཚུལ་གོ་རྟོགས་གསལ་བོར་ཡོང་ཐབས་བྱེད་ཀྱི་ཡོད་ཀྱང་མི་མང་ནི་རྒྱ་མི་ཚོར་རྣམ་འགྱུར་བྱ་སྤྱོད་ཉིན་རེ་ནས་ཉིན་རེར་ཇེ་སྡུག་ཏུ་གྱུར། མི་མང་གིས་རྒྱ་མིའི་འགོ་ཁྲིད་ལ་སྐྱོན་བརྗོད་བྱེད་པའི་ཆེད་དུ་ཚོགས་འདུ་འཚོགས་པ་དེ་དག་བཀག་འགོག་བྱེད་དགོས་ཞེས་རྒྱ་མིས་བཀའ་ཤག་ལ་ཡང་ཡང་བརྗོད་པ་ལྟར་བཀའ་ཤག་གིས་བཀག་འགོག་བྱས་ཀྱང་མི་མང་ནས་ང་ཚོ་ལྟོགས་ངལ་ཆེ་བས་རྒྱ་མི་ཕྱིར་ལོག་འགྲོ་དགོས་ཟེར་བ་སོགས་བྲིས་ཏེ་ཁྲོམ་སྲང་ལ་ཡི་གེ་སྦྱར་འགྲེམས་བྱས་པ་རེད། དེར་མ་ཟད་བོད་མི་ཚོར་ཚོགས་འདུ་འཚོགས་མི་ཆོག་པ་བཟོས་ཡོད་ཀྱང་མི་མང་གིས་ཚོགས་འདུ་ཆེན་པོ་ཞིག་འཚོགས་ཏེ་ཚིག་ཐོ་བཏོན་པའི་ནང་དུ། མི་མང་ལ་དཀའ་ངལ་ཡོད་ཚུལ་དང་ལྷ་ས་གི་གནས་ཚུལ་ཛ་དྲག་ཆེ་ཚུལ། ལྷ་སར་རྒྱ་མི་དཔོན་རིགས་འགའ་ཤས་ལས་དམག་མི་རྣམས་ཕྱིར་འཐེན་བྱེད་དགོས་ལུགས་སོགས་བྲིས་ཏེ་ངོ་བཤུས་གཅིག་རྒྱ་མིའི་དམག་དཔོན་ཚོ་དང་ངོ་བཤུས་གཞན་ཞིག་བཀའ་ཤག་ལ་སྤྲད་འདུག། རྒྱ་མིས་ཟེར་ན་དེ་ནི་བཙན་རྒྱལ་རིང་ལུགས་པའི་འགུལ་སྐྱོད་བྱས་ལུགས་དང་ལྷ་སར་རྙོག་དྲ་བཟོ་མཁན་ཆེད་མངགས་ཡོད་ལུགས་བརྗོད་ཅིང་སྐབས་ཤིག་ཀྲང་ཅིན་ཝུའུ་ཁོང་ཁྲོ་དང་བཅས་བཀའ་ཤག་ཏུ་ཡོང་སྟེ་བརྗོད་གསལ་པེ་ཅིན་དུ་མིང་རྟགས་བཀོད་པའི་གྲོས་མཐུན་ལ་བརྡལ་བཤིག་གཏོང་མཁན་གྱི་འགོ་ཁྲིད་ནི་སྲིད་བློན་གཉིས་རེད་ཅེས་བཤད་འདུག་དུས་ཚོད་ཀྱི་དབང་གིས་དེ་རིང་གི་ལེ་ཚན་གཏོང་མཚམས་འདི་ནས་འཇོག་རྒྱུ་ཡིན། ཉན་མཁན་རྣམ་པ་ཚོས་གོ་བདེ་བའི་ཆེད་དུ་གོང་དུ་བཀླགས་པའི་རྒྱལ་བ་རིན་པོ་ཆེ་ཚང་གི་མཛད་རྣམ་ངོས་ཀྱི་ཡུལ་དང་ངོས་ཀྱི་མི་མང་གི་ཚིག་ཁ་ཤས་གོ་ཇེ་བདེར་བཏང་ཡོད་པ་མ་གཏོགས། ལོ་རྒྱུས་ལ་འགྱུར་བ་སྤུ་ཙམ་མ་བཏང་བར་ཇི་མ་ཇི་བཞིན་དུ་ཀློག་འདོན་བྱས་པ་ཞིག་ཡིན། གཟའ་འཁོར་རྗེས་མའི་ད་ལྟའི་དུས་ཚོད་འདིར་རྣམ་པ་ཚོས་སླར་ཡང་ལེ་ཚན་འདིར་ཉན་རོགས་ཞུ། ལེ་ཚན་འདི་བཀོད་སྒྲིག་དང་རྒྱང་བསྒྲགས་བྱེད་མཁན་གསུམ་ཆ་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་བཀོད་སྒྲིག་དང་རྒྱང་བསྲིང་བྱེད་མཁན་སྐལ་ཐུགས་དང། རྩོམ་སྒྲིག་འགན་འཁུར་བ་དཔལ་ལྡན་རྒྱལ་ལགས་ཡིན།